དེ་འདྲའི་བརྩི་སྲོལ་ཡོད་པ་དང། དེ་དག་སོ་སོ་ལ་ཡང་ཅིག་གནས་ས་གྲགས་ཅན་རེ་རེ་ཡོད་པ་རེད། དཔེར་ན། འཕགས་པ་སྤྱན་རས་གཟིགས་ལ་ཡང་ཅིག་རི་བོ་གྲུ་འཛིན། འཇམ་པའི་དབྱངས་ལ་ཡང་རི་བོ་རྩེ་ལྔ་ཀུན་ཏུ་བཟང་པོ་ལ་ཡང་གླང་ཆེན་འགྱིང་རི། ས་ཡི་སྙིང་པོ་ལ་ཡང་རི་བོ་རྩེ་དགུ་བྱས། དེ་འདྲའི་གི་ཅིག་རི་བོ་ཆེན་པོ་བཞི་ལ་ཡང་ཨ་ནི་རྒྱ་ནག་གི་ནང་པའི་གི་གནས་ཆེན་བཞི་བྱས་དེ་འདྲའི་ངོས་འཛིན་གནང་གི་ཡོད་རེད། ད་འཇམ་པའི་དབྱངས་ཀྱི་འབྱུང་ཁུངས་ཀྱི་སྐོར་ལ་ཡང་སྤྱིར་བཏང་གསུང་སྲོལ་ར་པོ་མང་པོ་ཡོང་བསྡད་འདུག་དེའི་ནང་ནས་སྤྱི་ལོའི་གི་དུས་རབས་གསུམ་པའི་གི་ནང་ཙམ་ལ་ཡང་རྒྱ་ནག་གི་ཅིན་ནུབ་མའི་གི་སྐབས་སུ་བྱུང་བའི་གི་དགེ་བསྙེན་ཉེ་ཏའོ་ཀྲན་ཟེར་དེའི་གི་རྒྱ་སྐད་དུ་བསྒྱུར་བཞག་པའི་གི་འཇམ་པའི་དབྱངས་མྱ་ངན་ལས་འདས་པའི་མདོ་ཟེར་བ་དེ་འདྲ་ཅིག་ཡོད་པ་རེད་དེའི་ནང་ལོགས་ལ་ཡང་འཇམ་པའི་དབྱངས་དེ་མཉན་ཡོད་ལ་ཡང། བྲམ་ཟེའི་རིགས་ལ་ཡང་འཁྲུངས། སྐུ་འཁྲུངས་མ་ཐག་ནས་ཅིག། བཀའ་མོལ་གནང་ཤེས་པ་འདི་འདྲ་བྱས་པ་རེད། ཨ་ནི་ཁོང་ཅིག་པ་སྐུ་ཚེ་རྫོགས་ནས། བསྟན་བཅོས་ལ་ཡང་མཁས་པར་སྦྱངས་ནས་སུས་ཀྱང་འགྲན་ཟླ་མེད་པ་འདི་འདྲ་བྱས་པ་རེད། ཨ་ནི་ཕྱིས་སུ་ཁོང། སངས་རྒྱས་ཤཱཀྱ་ཐུབ་པའི་སྐུ་མདུན་ལ་ཡང། ཕེབས་བྱས་ཨ་ནི་རབ་ཏུ་བྱུང་བ། ད་ག་ནང་བཞིན་དཔའ་བར་འགྲོ་བའི་གི་ཏིང་ངེ་འཛིན་གྱི་སྟོབས་ལ་བརྟེན་བྱས་ནས། ཅིག་ཕྱོགས་བཅུ་ལ་ཡང་སྤྲུལ་པ་འགྱེད་ནུས་པ། ཨ་ནི་སངས་རྒྱས་མྱ་ངན་ལས་འདས་ནས་ལོ། བཞི་བརྒྱ་ལྔ་བཅུའི་གི་རྗེས་ལ་ཡང་ཨ་ནི་སངས་རྒྱས་པར་ལུང་བསྟན་ཡོད་པ། ད་དེ་འདྲ་ཅིག། མདོ་དེའི་ནང་ལ་དེ་འདྲ་ཅིག་གསུངས་ཡོད་པ་རེད། ད་དེ། འཇམ་དབྱངས་མི་ཡི་རྟེན་ཅན་ཡིན་པར་གསུངས་པའི་གི། ད་དེ་འདྲའི་གི་མདོ་ཅིག་ཡིན་པར་གྲགས། ད་དེ་མ་ཡིན་པ་ཡང་ཅིག་བསྐལ་པ་དཔག་ཏུ་མེད་པའི་སྔོན་རོལ་ནས་ཅིག་སངས་རྒྱས་པ་རེད་གསུང་མཁན་དེ་འདྲ་མང་པོ་ཡོང་བསྡད་ཡོད་རེད་ལ། ད་ནང་བཞིན་དཀོན་བརྩེགས་ལེའུ་བཅོ་ལྔ་པ། འཇམ་དཔལ་ཞིང་བཀོད་ཀྱི་མདོ་ཡི་ནང་ལོགས་ལ་ཡང། འཕགས་པ་འཇམ་པའི་དབྱངས་དེ་མ་འོངས་པ་ལ་ཡང་དེ་བཞིན་གཤེགས་པ་ཀུན་ཏུ་གཟིགས་པ་ཞེས་བྱ་བ་ལ་ཡང་གྱུར་བྱས། འདི་ནས་ལྷོ་ཕྱོགས་རྡུལ་མེད་པ་བསགས་པ་ཞེས་བྱ་བའི་འཇིག་རྟེན་གྱི་ཁམས་ལ་ཡང་སངས་རྒྱས་པར་འགྱུར་གྱི་རེད་ཅེས་གསུངས་བཞག་པ་ཅིག་དང། ད་ག་ནང་བཞིན་གྱི་དེ་དང་མཐུན་པ་སྙིང་རྗེ་པད་དཀར་ནང་ལོགས་ལ་ཡིན་པས་ན་ཡང། འཇིག་རྟེན་གྱི་ཁམས་རྡུལ་བྲལ་ཡང་དག་བསགས། ཟེར་བ་ཅིག་ལ་ཡང་ཨ་ནི་སངས་རྒྱས་རེད་གསུངས་བཞག་པ་དེ་འདྲ་ཡང་ཡོད་བསྡད་པ་ཡིན་པ་རེད། དེ་བཞིན་དུ་མདོ་སྡེ་ཕལ་པོ་ཆེ་གི་ལེའུ་བཅུ་གཉིས་པ་གི་ནང་ལོགས་ལ་ཡང་འདི་ནས་ཤར་ཕྱོགས་གསེར་གྱི་མདོག་ཟེར་བ་གི་འཇིག་རྟེན་གྱི་ཁམས་ལ་ཡང་ཨ་ནི་འཕགས་པ་འཇམ་པའི་དབྱངས་བཞུགས་ཡོད་པར་གསུངས་པ་དང། ཨམ་ད་ག་ནང་བཞིན་གྱི་རྒྱ་ནག་རི་བོ་རྩེ་ལྔ་ལ་ཡང་ཅིག། རི་བོ་རྩེ་ལྔ་དེ་འཇམ་པའི་དབྱངས་ཀྱི་བཞུགས་གནས་ཡིན་པ་དེ་མདོ་སྡེ་ཕལ་པོ་ཆེ་ལས་དངོས་སུ་གསུངས་ཡོད་པ་དེ་འདྲ་ཅིག་རེད། ད་ད་རེས་སྐབས་སུ་བབ་པ་ནི་ད་འཇམ་དཔལ་མཚན་བརྗོད་དེ་ཡིན་དུས་ཙང་འཇམ་དཔལ་མཚན་བརྗོད་དེ་ད་གལ་ཆེ་ཆུང་ར་པོ་གང་འདྲ་ཅིག་རེད་ཟེར་ཞུས་པ་ཡིན་པས་ན། ད་འདི། གལ་ཆེན་པོ་ཞེ་པོ་ཆགས་ཡོད་རེད་དམིགས་བསལ་དུ་ཅིག་གསང་སྔགས་ཀྱི་དབང་དུ་བྱས་པ་ཡིན་པ་ན་ཤིན་ཏུ་གལ་ཆེན་པོ་རེད། ག་རེ་རེད་ཟེར་ན་འདིའི་ནང་ལོགས་ལ་ཡང་ཅིག་གསང་སྔགས་ཀྱི་ལམ་གལ་པོའི་གནད་ཐམས་ཅད་བསྡུས་ཡོད་པ་ཡིན་གསུངས་པ་ཡིན་པ་རེད། དཔེར་ན་དུས་འཁོར་འགྲེལ་ཆེན་དྲི་མེད་འོད་ཀྱི་ནང་ལོགས་ལ་ཡང། མཚན་བརྗོད་མ་ཤེས་པ་ཡིན་པ་ན་སྔགས་ཐེག་པ་ཤེས་ཐབས་མེད་པ་དང། ད་ནང་བཞིན་ཅིག་དུས་ཀྱི་འཁོར་ལོ་དེ་མཚན་བརྗོད་ལ་བརྟེན་ནས་ཤེས་དགོས་ཤེས་དགོས་ཡིན་པ་དེ་འདྲས་གསུངས་ཡོད་པ་ཡིན་པ་རེད། ད་ནང་བཞིན་མཚན་བརྗོད་ཀྱི་རྒྱ་འགྲེལ་དེང་སང་བོད་ཀྱི་བསྟན་འགྱུར་ཁྲོད་ལ་བཞུགས་བསྡད་པ་དེ་ཚོའི་ནང་ལོགས་ལ་ཡང་ཁ་ཤས་ཅིག་རྣལ་འབྱོར་རྒྱུད་ལ་མཚན་བརྗོད་རྣལ་འབྱོར་རྒྱུད་ལ་འགྲེལ་བཞག་པ་མཚན་བརྗོད་བླ་མེད་ལུགས་དུ་འགྲེལ་བཞག་པ་དུས་འཁོར་ལུགས་དུ་འགྲེལ་བཞག་པ་རྫོགས་ཆེན་ལུགས་ལ་འགྲེལ་བཞག་པ་འདི་འདྲའི་མང་པོ་ཡོད་པ་ཡིན་པ་རེད། ནམ་རྒྱུན་བླ་མ་གོང་མ་ཚོའི་གསུང་རྒྱུན་ལ་ཡང་སློབ་དཔོན་ཟླ་བ་གྲགས་པ་དང་ཙནྡྲ་གོ་མི་གཉིས་མཇལ་བའི་སྐབས་ལ་ཡང། སློབ་དཔོན་ཟླ་བ་གྲགས་པས་ཀྱིས། ཙནྡྲ་གོ་མི་ལ་ཡང་ཁྱོད་རང་གིས་ག་རེ་ཤེས་ཀྱི་ཡོད་ཅེས་བཀའ་འདྲི་གནང་དུས་ཙ་ནས་ཙནྡྲ་གོ་མི་ཀྱིས་ངས་སྒྲ་པཱ་ནི་པ་དང། བསྟོད་པ་བརྒྱ་ལྔ་བཅུ་པ་དང་མཚན་བརྗོད་བཅས་ཤེས་ཀྱི་ཡོད་ཅེས་དེ་མིན་གང་ཡང་ཤེས་ཀྱི་མེད་ཅེས་བྱས་དེ་འདྲའི་ལན་བསྐྱོན་པ་རེད། ད་དེ་གའི་སློབ་དཔོན་གྱིས་ཨོ་ད་ཁོས་ཅིག་བརྡ་སྤྲོད་དང་མདོ་སྔགས་གཉིས་ཀ་ཤེས་ཀྱི་ཡོད་ཟེར་གྱི་འདུག་བྱས་རྗེས། དེ་འདྲས་དགོངས་པ་རེད་ཟེར་རྗེས་གསུང་སྲོལ་ཞིག་ཡོད་རེད། དེ་ནས་ཡིན་པའི་ཡིན་དུས་ཙང་དེའི་རྒྱུ་མཚན་བརྟེན་ནས་ཅིག་མཚན་བརྗོད་ཤེས་པ་ཡིན་པ་ཡིན་ན་ཨེ་ན་གཞི་ནས་ཅིག་སྔགས་ཤེས་པའི་གྲས་ལ་ཡང་འཇོག་གི་ཡོད་པ་རུ་ཅིག་དེ་འདྲས་ཅིག་མཚོན་གྱི་ཡོད་པ་ཡིན་པ་རེད། ད་ད་ལྟ་བོད་ཀྱི་བཀའ་འགྱུར་དཔར་མ་ཚོའི་ནང་ལོགས་ལ་ཡང་བཞུགས་བསྡད་པའི་ཀྱི་མཚན་བརྗོད་ཀྱི་དཔེ་དེ་དཔང་ལོ་ཙཱ་བ་བློ་གྲོས་བརྟན་པའི་བསྒྱུར་བཞག་པ་དེ་རེད་བཞག་ལོ་ཆེན་རིན་ཆེན་བཟང་པོའི་ཀྱི་བསྒྱུར་བཞག་པ་དེ་བཀའ་འགྱུར་ནང་ལོགས་ལ་ཡང་མི་འདུག་དེ་ཡིན་ནའི་བསྟན་འགྱུར་ནང་ལོགས་ལ་ཡང་བཞུགས་པའི་མཚན་བརྗོད་ཀྱི་རྒྱ་ཆེར་འགྲེལ་སློབ་དཔོན་འཇམ་དཔལ་གྲགས་པས་མཛད་བཞག་པ་དེའི་ནང་ལོགས་ལ་ཡང་རྩ་ཚིག་ཆ་ཚང་བཞུགས་ཡོད་ས་རེད། ཨ་ནི་ད་ནང་བཞིན་གྱི་ཅིག་བོད་ཀྱི་ཆོས་སྡེ་ཕལ་མོ་ཆེ་གི་ཆོ་ག་ཆོས་སྤྱོད་ནང་ལ་ཡོད་བསྡད་པའི་གི་མཚན་བརྗོད་དེ་ཕལ་ཆེ་བ་ལོ་ཆེན་རིན་ཆེན་བཟང་པོའི་བསྒྱུར་བཞག་པ་དེ་རེད་ཤག་ང་རང་ཆུང་ཆུང་སྐབས་ལ་ཡང་མཚན་བརྗོད་བློ་ལ་ཟིན་མྱོང་དེ་དུས་ཙ་ནས

དེ་འདྲས་ཀྱི་གསུང་སྲོལ་ཅིག་ཡོད་པ་འདྲ། ད་སྤྱིར་བཏང་འཇམ་དཔལ་མཚན་བརྗོད་འདི་བོད་བཙན་པོའི་སྐབས་ཀྱི་དཀར་ཆག་རྙིང་པ་ཚོའི་ནང་ལོགས་ལ་ཡོང་བསྡད་ཀྱི་འདུག་ལ་ཏུན་ཧོང་གི་བོད་ཡིག་གི་ཁྲོད་ལ་ཡིན་པའི་ནའང་འཇམ་དཔལ་མཚན་བརྗོད་ཀྱི་དཔེ་མི་འདྲ་བ་ཁ་ཤས་ཤིག་ཡོང་བསྡད་ཀྱི་ཡོད་ས་རེད། ད་ནང་བཞིན་གྱི་དཔང་ལོའི་གི་འགྱུར་བྱང་ནང་ལོགས་ལ་ཡིན་པའི་ནའི་སྔོན་གྱི་སྒྲ་སྒྱུར་རྣམས་ཀྱིས་བསྒྱུར་ནས་ཀུན་ལ་ཡོངས་སུ་གྲགས་པ་ཡིན་ཞེས་གསུངས་བཞག་པ་དང། ད་ནང་བཞིན་གྲུབ་ཐོབ་ཨུ་རྒྱན་པའི་གི་གདན་ས་ཕུག་བྲག་དགོན་པའི་ནང་ལོགས་ལ་བཞེངས་བཞག་པའི་གི་ཕུག་བྲག་བཀའ་འགྱུར་ཟེར་ཡག་གི་བྲིས་མ་ཅིག་ཡོད་རེད། དེའི་གི་ནང་གི་མཚན་བརྗོད་གི་མཇུག་བྱང་ནང་ལོགས་ལ་ཡ། འདི་ལ་ལོ་ཙཱ་བ་འཆི་མེད་བུམ་པ་དང་དབུས་པ་མགར་དགེའི་གི་འགྱུར་བྱང་འགྱུར་ཡང་ཡོད། མང་མཁར་བའི་འགྱུར་ཡང་ཡོད་ཅེས་བྱས། གང་ལྟར་མཚན་བརྗོད་ལ་འགྱུར་མི་འདྲ་བ་མང་པོ་ཅིག་ཡོད་པ་ཅིག་གསུངས་བཞག་ཡིན་པ་ཡིན་ན་ཡང་ད་ནམ་རྒྱུན་བོད་ཀྱི་བཀའ་བསྟན་འགྱུར་དཔར་མ་ཚོའི་ནང་ལོགས་ལ་ཡ། དཔེ་ཆ་གཅིག་ལ་ཡང་འགྱུར་མི་འདྲ་བ་ཁ་ཤས་ཡོད་པ་ཡིན་ན་དེ་དེའི་ནང་ནས་གཅིག་གདམ་ག་བྱས་བྱས་བཞག་པ་མ་གཏོགས་དཔེ་གི་འགྱུར་མི་འདྲ་བ་ཆ་ཚང་བཅུག་བཞག་པ་ཡིན་ན་མང་དྲགས་བྱས་དཔར་རྐོ་ཐུབ་ཀྱི་མེད་པ་རེད་པ་དེ་འདྲས་ཀྱི་གནས་སྟངས་ཅིག་ཡོང་བསྡད་ཀྱི་ཡོད་ས་རེད་དེ་འདྲས་ཡིན་པའི་དུས་ཙ་ན་གཅིག་འགྱུར་མང་པོ་ཞེ་པོ་གཅིག་དཔེ་རྒྱུན་ཆད་བྱས་ད་ལྟ་མཇལ་ཡག་ཡོད་མ་རེད་ད་དེ་ང་ཚོར་གྱི་གྱོང་ཆེན་པོ་རེད་བྱས་ཤག། དེ་འདྲ་ཡིན་དུས་ད་དེང་སང་གློག་རྡུལ་གྱི་དུས་རབས་ཡིན་པ་ཡིན་དུས་ཙང་ཅིག་འགྱུར་མི་འདྲ་བའི་གི་དཔེ་དེ་གི་དེ་གང་ཐུབ་ཐུབ་ཅིག་བཙལ་བྱས་ཕྱོགས་བསྒྲིགས་ཞུས་ཐུབ་པ་ཡིན་པ་ཡིན་ན། ཨ་ནི་ཅིག་དཔྱད་ཞིབ་དང་ཞིབ་འཇུག་ལ་བྱེད་ཡག་ལ་ཡང་ཕན་ཐོགས་ཆེན་པོ་ཞེ་པོ་ཅིག་ཡོང་ས་རེད་བསམ་དྲན་གྱི་འདུག་ད་མདོར་ན་འཇམ་མགོན་ས་སྐྱ་པཎྜི་ཏའི་གི། རྒྱུད་ཐམས་ཅད་ཀྱི་རྒྱལ་པོ། ལུང་ཐམས་ཅད་ཀྱི་སྤྱི་འགྲེལ། མན་ངག་ཐམས་ཅད་ཀྱི་ཉིང་ཁུ། བསྟན་པ་ཐམས་ཅད་ཀྱི་འབྱུང་གནས། ཐེག་པ་ཐམས་ཅད་ཀྱི་ཡང་རྩེ། འཕགས་པ་འཇམ་དཔལ་གྱི་མཚན་ཡང་དག་པར་བརྗོད་ནས་བསྟོད་པ། འདི་ཅེས་བྱས་གང་ལྟར་མཚན་བརྗོད་ལ་ཡང་ཆེ་བསྟོད་ཆེན་པོ་ཞེ་པོ་གཅིག། གནང་ཡོད་པ་ནང་བཞིན། ཨ་ནི་བོད་ཀྱི་མཁས་གྲུབ་ཐམས་ཅད་ཀྱིས། མཚན་བརྗོད་འདི་རྩ་ཆེན་པོ་ཞེ་པོ་གཅིག་གཟིགས་གནང་ཡོད་པ་ཡིན་པ་རེད། དཔེར་ན། བོད་ལ་ཡང་བཀའ་འགྱུར་གྱི་དཀར་ཆག་བསྒྲིགས་པའི་སྐབས་ལ་ཡང། རྒྱུད་ཀྱི་གླེགས་བམ་དང་པོའི་ནང་ལོགས་ལ་ཡང་ཨ་ནི་མཚན་བརྗོད་དེ་ཞུ་ཡག་གི་ལུགས་སྲོལ་ཡོད་པ་ཡིན་པ་རེད། ཨང། དེ་བཞིན་དུ་ཅིག་གསུང་རྒྱུན་ལ་ཡང་ལོ་ཆེན་རིན་ཆེན་བཟང་པོས་ཀྱི་མཚན་བརྗོད་དེ་ལེགས་སྦྱར་གྱི་ཐོག་ལ་ཡང་ཚར་འབུམ་གཅིག་གསུངས་པ་རེད། བོད་སྐད་ཀྱི་ཐོག་ལ་ཚར་འབུམ་གཅིག་གསུངས་པ་རེད། ཨང། དེ་ནས་གཞན་ལ་ཡང་ཡོན་སྦྱར་བྱས་འབུལ་བ་ཕུལ་བྱས་ཚར་འབུམ་གཅིག། འདོན་བཅུག་པ་རེད་ཅེས་བྱས་དེ་འདྲའི་གསུང་སྲོལ་ཅིག་ཡོང་བསྡད་ཡོད་རེད། དེ་ནས་ཅིག་རྗེ་ཙོང་ཁ་པ་ཆེན་པོས་ཡིན་པ་ཡིན་ན་ཡང་ཉིན་ལྟར་ཐོ་རངས་ཀྱི་སྐབས་ལ་ཡང། མཚན་བརྗོད་ཚར་གསུམ་ཆག་མེད་གསུང་ཡག་གི་ལུགས་སྲོལ་ཡོད་ཡོད་པ་རེད། ག་རེ་ཟེར། ཆག་མེད་གསུང་གི་རེད་ཅེས་དེ་འདྲའི་གསུང་སྲོལ་ཅིག་ཡོད་པ་ཡིན་པ་རེད། དེ་ནི་ཡིན་པས་ད་ག་ནང་བཞིན་ཅིག་ས་དགེ་བཀའ་རྙིང། གི་ཆོས་བརྒྱུད་ཐམས་ཅད་ལ། རང་རང་གི་ཅིག་མཚན་བརྗོད་ཀྱི་འགྲེལ་པ་ཕལ་ཆེར་མེད་པ་ཡོད་མ་རེད། དེའི་ནང་ནས་གཅིག་བོད་འགྲེལ་གྱི་ནང་ལོགས་ནས་སྔ་ཤོས་རུ་དེ་ཕལ་ཆེར་དུས་རབས་བཅུ་གཅིག་པའི་ནང་ལོགས་ལ་ཡང་ཕེབས་ཡས་ཀྱི། རོང་ཟོམ་པཎྜི་ཏ་ཆེན་པོའི་གི་འགྲེལ་པ་དེ་དང་རྔོག་ཞེ་སྡང་རྡོ་རྗེའི་གི་འགྲེལ་པ་དེ་གཉིས་དེ་ཆགས་ཀྱི་མེད་འགྲོ་བསམ་དྲན་གྱི་འདུག། དེ་ནང་བཞིན་གྱི་ཡང་མཚན་བརྗོད་སྒྱུར་མཁན་དཔང་ལོ་ཙཱ་བ་ཁོ་རང་གིས་མཛད་བཞག་པའི་གི་འགྲེལ་པ་རྙིང་པ་ཅིག་ཡང་ཡོད་པ་ཅིག་རེད་ཤག། ད་མདོར་ན་དོན་དག་རྡོག་རྡོག་རུ་བ་དེ་ད་འཇམ་པའི་དབྱངས་དེ་སངས་རྒྱས་ཀྱི་ཅིག་ཤེས་རབ་དང་ཡེ་ཤེས་མཚོན་བྱེད་ལྷ་རུ་ཆགས་ཏེ་ཡོད་རེད། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་སངས་རྒྱས་ཀྱི་བསྟན་པ་ལ་ཡང་ཞུགས་མཁན་རྣམས་ཅིག་དད་མོས་ཀྱིས་རྗེས་སུ་འཇུག་པ་ཙམ་མ་ཡིན་པར་ཅིག་ཤེས་རབ་ཟབ་མོའི་སྒོ་ནས་དཔྱད་པ་བྱས་རྗེས་རྗེས་སུ་འཇུག་པ་ཅིག་ཡིན་པ་ལ་ཅིག་གཟེངས་བསྟོད་དང་དགའ་བསུ་ཆེན་པོ་གནང་གི་ཡོད་རེད། ད་དེ་འདྲ་བོའི་ཀྱི་ཤེས་རབ་དེ། སྐོར་གར་སོགས་རང་བཞིན་སྐྱེས་ཐོབ་ཀྱི་ཤེས་རབ་དང་སྦྱངས་ཐོབ་ཀྱི་ཤེས་རབ་ཙམ་མ་ཡིན་པར། གཞན་གྱི་བྱིན་རླབས་ཀྱི་སྟོབས་ལ་བརྟེན་ནས་ཡིན་པས་ནི་ཡང་ཤེས་རབ་ཐོབ་ཡ་ཡོད་བསྡད་པ་ཅིག་ཡིན་པ་ཡིན་དུས་ས་ནས། ཨཱ་ནི་ད་གཤམ་ལ་ཡང་ང་ཚོ་མཉམ་དུ་ཅིག་དད་མོས་རྩེ་གཅིག་པའི་སྒོ་ནས་འཇམ་དཔལ་དབྱངས་ལ་ཡང་བའི་གསོལ་བ་བཏབ་བྱས་ཅིག་ཟབ་པ་དང། ཅིག་རྒྱ་ཆེ་བ་དང། མྱུར་བའི་གི་ད་ཤེས་རབ་རང་རྒྱུད་ལ། སྐྱེ་བའི་གི་སྨོན་ལམ་མཉམ་དུ་གསུང་རོགས་གནང་ཞུ་ཡག་ཡིན།

བཅོམ་ལྡན་འདས་ཀྱི་ཡེ་ཤེས་སྐུ་གཙུག་ཏོར་ཆེན་པོ་ཚིག་གི་བདག་འཇམ་དཔལ་ཡེ་ཤེས་སེམས་དཔའ་ཡི་ཡེ་ཤེས་སྐུ་སྟེ་རང་བྱུང་བ། དོན་ཟབ་དོན་ནི་རྒྱ་ཆེ་ཞིང་དོན་ཆེན་མཚུངས་མེད་རབ་ཞི་བ་ཐོག་མ་བར་དང་མཐར་དགེ་བ་མཚན་ཡང་དག་པར་བརྗོད་པར་བྱ།

འཇིག་རྟེན་གསུམ་པོ་སྣང་བྱེད་ཅིང་བདུད་བཞི་དགྲ་རྣམས་འདུལ་བྱེད་པ་འཇིག་རྟེན་རྣམས་ཀྱི་ངན་སོང་གསུམ་སྦྱོང་བར་བྱེད་པའི་འཛུམ་བསྟན་ནས། ཚངས་པའི་གསུང་ནི་སྙན་པ་ཡིས་འཇིག་རྟེན་གསུམ་པོ་ཀུན་བཀང་སྟེ་ལག་ན་རྡོ་རྗེ་སྟོབས་པོ་ཆེ་གསང་དབང་ལ་ནི་སླར་གསུངས་པ། ལེགས་སོ་དཔལ་ལྡན་རྡོ་རྗེ་འཆང་ལག་ན་རྡོ་རྗེ་ཁྱོད་ལེགས་སོ་འགྲོ་ལ་ཕན་པའི་དོན་དུ་ཁྱོད་སྙིང་རྗེ་ཆེ་དང་ལྡན་གྱུར་ཅིང།

སྲོག་ཆེན་པོ་སྟེ་སྐྱེ་བ་མེད་ཚིག་ཏུ་བརྗོད་པ་སྤངས་པ་སྟེ་བརྗོད་པ་ཀུན་གྱི་རྒྱུ་ཡི་མཆོག་ཚིག་ཀུན་རབ་ཏུ་གསལ་བར་བྱེད། མཆོད་པ་ཆེན་པོ་འདོད་ཆགས་ཆེ་སེམས་ཅན་ཐམས་ཅད་དགའ་བར་བྱེད་མཆོད་པ་ཆེན་པོ་ཞེ་སྡང་ཆེ་ཉོན་མོངས་ཀུན་གྱི་དགྲ་ཆེ་བ། མཆོད་པ་ཆེན་པོ་གཏི་མུག་ཆེ་གཏི་མུག་བློ་སྟེ་གཏི་མུག་སེལ་མཆོད་པ་ཆེན་པོ་ཁྲོ་བ་ཆེ་ཁྲོ་བ་ཆེན་པོ་དགྲ་ཆེ་བ།

མཁས་པ་སྒྱུ་འཕྲུལ་ཆེན་པོ་འཆང་སྒྱུ་འཕྲུལ་ཆེན་པོ་དོན་གྲུབ་པ་སྒྱུ་འཕྲུལ་ཆེན་པོ་དགའ་བས་དགའ་སྒྱུ་འཕྲུལ་ཆེན་པོ་མིག་འཕྲུལ་ཅན། སྦྱིན་བདག་ཆེན་པོ་གཙོ་བོ་སྟེ་ཚུལ་ཁྲིམས་ཆེན་པོ་འཆང་བའི་མཆོག་བཟོད་ཆེན་འཆང་བ་བརྟན་པ་སྟེ་བརྩོན་འགྲུས་ཆེན་པོ་ཕ་རོལ་གནོན། བསམ་གཏན་ཆེན་པོ་ཏིང་འཛིན་གནས་ཤེས་རབ་ཆེན་པོ་ལུས་འཆང་བ་སྟོབས་པོ་ཆེ་ལ་ཐབས་ཆེ་བ་སྨོན་ལམ་ཡེ་ཤེས་རྒྱ་མཚོ་སྟེ། བྱམས་ཆེན་རང་བཞིན་དཔག་ཏུ་མེད་སྙིང་རྗེ་ཆེན་པོ་བློ་ཡི་མཆོག་ཤེས་རབ་ཆེན་པོ་བློ་ཆེན་ལྡན་ཐབས་ཆེན་བྱེད་པ་ཆེན་པོ་སྟེ། རྫུ་འཕྲུལ་ཆེན་པོ་སྟོབས་དང་ལྡན་ཤུགས་ཆེན་མགྱོགས་པ་ཆེན་པོ་སྟེ་རྫུ་འཕྲུལ་ཆེན་པོ་ཆེར་གྲགས་པ་སྟོབས་ཆེན་ཕ་རོལ་གནོན་པ་སྲིད་པའི་རི་བོ་ཆེན་པོ་འཇོམས་མཁྲེགས་ཤིང་རྡོ་རྗེ་ཆེན་པོ་འཆང་དྲག་པོ་ཆེན་པོ་དྲག་ཤུལ་ཆེ་འཇིགས་ཆེན་འཇིགས་པར་བྱེད་པ་མགོན་པོ་རིག་མཆོག་ཆེན་པོ་སྟེ་བླ་མ་གསང་སྔགས་ཆེ་བའི་མཆོག་ཐེག་པ་ཆེན་པོའི་ཚུལ་གནས་པ་ཐེག་པ་ཆེན་པོའི་ཚུལ་གྱི་མཆོག།

ཀུན་དུ་འགྲོ་བའི་དོན་ཡོད་འགྲོས་དེ་བཞིན་གཤེགས་པའི་ཡིད་ལྟར་མགྱོགས་རྒྱལ་བ་དགྲ་རྒྱལ་རྣམ་པར་རྒྱལ་འཁོར་ལོས་སྒྱུར་བ་སྟོབས་པོ་ཆེ། ཚོགས་ཀྱི་སློབ་དཔོན་ཚོགས་ཀྱི་གཙོ་ཚོགས་རྗེ་ཚོགས་བདག་དབང་དང་ལྡན་མཐུ་ཆེན་གཅེས་པར་འཛིན་པ་སྟེ་ཚུལ་ཆེན་གཞན་གྱིས་འདྲེན་པ། ཚིག་རྗེ་ཚིག་བདག་སྨྲ་མཁས་པ་ཚིག་ལ་དབང་བ་ཚིག་མཐའ་ཡས་ཚིག་བདེན་བདེན་པར་སྨྲ་བ་དང་བདེན་པ་བཞི་ནི་སྟོན་པ། ཕྱིར་མི་ལྡོག་པ་ཕྱིར་མི་འོང་བསེ་རུ་སོ་སོར་འདྲེན་པ་སྟེ་ངེས་འབྱུང་སྣ་ཚོགས་ངེས་འབྱུང་བ་འབྱུང་བ་ཆེན་པོ་རྒྱུ་གཅིག་པ།

ཆོས་ཀྱི་དུང་སྟེ་སྒྲ་ཆེན་པོ་ཆོས་ཀྱི་གཎྜི་སྒྲ་བོ་ཆེ་རབ་ཏུ་མི་གནས་མྱ་ངན་འདས་ཕྱོགས་བཅུའི་ཆོས་ཀྱི་རྔ་བོ་ཆེ། གཟུགས་མེད་གཟུགས་ལྡན་དམ་པ་སྟེ་སྣ་ཚོགས་གཟུགས་ཅན་ཡིད་རང་བཞིན་གཟུགས་རྣམས་ཐམས་ཅད་སྣང་བའི་དཔལ་གཟུགས་བརྙན་མ་ལུས་འཆང་བ་པོ། སྣང་བ་མེད་ཅིང་ཆེ་བར་གྲགས་ཁམས་གསུམ་དབང་ཕྱུག་ཆེན་པོ་སྟེ་འཕགས་ལམ་ཤིན་ཏུ་མཐོ་ལ་གནས་ཆོས་ཀྱི་ཏོག་སྟེ་ཆེར་འབྱུང། འཇིག་རྟེན་གསུམ་པོ་གཅིག་གཞོན་ལུས་གནས་བརྟན་རྒན་པོ་སྐྱེ་དགུའི་བདག་སུམ་ཅུ་རྩ་གཉིས་མཚན་འཆང་བ་སྡུག་གུ་འཇིག་རྟེན་གསུམ་ན་སློབ་དཔོན་འཇིག་རྟེན་ཡོན་ཏན་ཤེས་འཇིག་རྟེན་སློབ་དཔོན་འཇིགས་པ་མེད་མགོན་སྐྱབས་འཇིག་རྟེན་གསུམ་ཁྱབ་པ་སྐྱབས་དང་སྐྱོབ་པ་བླ་ན་མེད་ནམ་མཁའ་ཁྱབ་པར་ལོངས་སྤྱོད་པ་ཐམས་ཅད་མཁྱེན་པའི་ཡེ་ཤེས་མཚོ་མ་རིག་སྒོ་ངའི་སྦུབས་འབྱེད་པ་སྲིད་པའི་དྲ་བ་འཇོམས་པ་ཉོན་མོངས་མ་ལུས་ཞི་བྱེད་པ་འཁོར་བའི་རྒྱ་མཚོའི་ཕ་རོལ་སོན་ཡེ་ཤེས་དབང་བསྐུར་ཅོད་པན་ཅན་ཡང་དག་རྫོགས་པའི་སངས་རྒྱས་རྒྱན། སྡུག་བསྔལ་གསུམ་གྱི་སྡུག་བསྔལ་ཞི་གསུམ་མཐའ་མཐའ་ཡས་གྲོལ་གསུམ་པ་སྒྲིབ་པ་ཐམས་ཅད་ངེས་པར་གྲོལ་མཁའ་ལྟར་མཉམ་པ་ཉིད་ལ་གནས། ཉོན་མོངས་དྲི་མ་ཀུན་ལས་འདས་དུས་གསུམ་དུས་མེད་རྟོགས་པར་གནས་སེམས་ཅན་ཀུན་གྱི་ཀླུ་ཆེན་པོ་ཡོན་ཏན་ཐོད་ཅན་རྣམས་ཀྱི་ཐོད། ལྷག་མ་ཀུན་ལས་རྣམ་གྲོལ་བ་ནམ་མཁའི་ཁམས་ལ་རབ་གནས་པ་ཡིད་བཞིན་ནོར་བུ་ཆེན་པོ་འཆང་ཁྱབ་བདག་རིན་ཆེན་ཀུན་གྱི་མཆོག། དཔག་བསམ་ཤིང་ཆེན་རྒྱས་པ་སྟེ་བུམ་པ་བཟང་པོ་ཆེ་བའི་མཆོག་བྱེད་པ་སེམས་ཅན་ཀུན་དོན་བྱེད་ཕན་འདོད་སེམས་ཅན་མཉེས་གཤིན་པ། བཟང་ངན་ཤེས་ཤིང་དུས་ཤེས་པ་ཁྱབ་བདག་དམ་ཤེས་དམ་ཚིག་ལྡན་དུས་ཤེས་སེམས་ཅན་དབང་པོ་ཤེས་རྣམ་གྲོལ་གསུམ་ལ་མཁས་པ་པོ། ཡོན་ཏན་ལྡན་ཞིང་ཡོན་ཏན་ཤེས་ཆོས་ཤེས་རབ་ཞི་བཀྲ་ཤིས་འབྱུང་བཀྲ་ཤིས་ཀུན་གྱི་བཀྲ་ཤིས་པ་གྲགས་པ་དཔལ་མོ་སྙན་པ་དགེ། དབུགས་འབྱིན་ཆེན་པོ་དགའ་སྟོན་ཆེ་དགའ་བ་ཆེན་པོ་རོལ་པ་ཆེ་བཀུར་སྟི་རིམ་གྲོ་ཕུན་སུམ་ཚོགས་རབ་ཏུ་དགའ་བ་གྲགས་བདག་དཔལ་མཆོག་ལྡན་མཆོག་སྦྱིན་གཙོ་བོ་སྟེ་སྐྱབས་ཀྱི་དམ་པ་སྐྱབས་སུ་འོས་རབ་མཆོག་འཇིགས་པ་ཆེན་པོའི་དགྲ་འཇིགས་པ་མ་ལུས་སེལ་བ།

འགྲོ་བའི་གདུགས་གཅིག་ཡངས་པ་སྟེ་བྱམས་དང་སྙིང་རྗེའི་དཀྱིལ་འཁོར་ཅན་དཔལ་ལྡན་པད་མ་གར་དབང་ཕྱུག་ཁྱབ་བདག་ཆེན་པོ་རིན་ཆེན་གདུགས། སངས་རྒྱས་ཀུན་གྱི་རྒྱལ་པོ་ཆེ་སངས་རྒྱས་ཀུན་བདག་དངོས་པོ་འཛིན་སངས་རྒྱས་ཀུན་གྱི་རྣལ་འབྱོར་ཆེ་སངས་རྒྱས་ཀུན་གྱི་བསྟན་པ་གཅིག། རྡོ་རྗེ་རིན་ཆེན་དབང་བསྐུར་དཔལ་རིན་ཆེན་ཀུན་བདག་དབང་ཕྱུག་སྟེ་འཇིག་རྟེན་དབང་ཕྱུག་ཀུན་གྱི་བདག་རྡོ་རྗེ་ཀུན་འཆང་མངའ་བདག་ཆེ། སངས་རྒྱས་ཀུན་གྱི་ཐུགས་ཆེ་བ་སངས་རྒྱས་ཀུན་གྱི་ཐུགས་ལ་གནས་སངས་རྒྱས་ཀུན་གྱི་སྐུ་ཆེ་བ་སངས་རྒྱས་ཀུན་གྱི་གསུང་དང་ལྡན། རྡོ་རྗེ་ཉི་མ་སྣང་བ་ཆེ་རྡོ་རྗེ་ཟླ་བ་དྲི་མེད་འོད་ཆགས་བྲལ་དང་པོ་ཆགས་པ་ཆེ་ཁ་དོག་སྣ་ཚོགས་འབར་བའི་འོད། རྡོ་རྗེ་སྐྱིལ་ཀྲུང་རྫོགས་སངས་རྒྱས་སངས་རྒྱས་བརྗོད་པའི་ཆོས་འཛིན་པ་དཔལ་ལྡན་སངས་རྒྱས་པད་མ་སྐྱེས་ཀུན་མཁྱེན་ཡེ་ཤེས་མཛོད་འཛིན་པ། རྒྱལ་པོ་སྒྱུ་འཕྲུལ་སྣ་ཚོགས་འཆང་ཆེ་བ་སངས་རྒྱས་རིག་པ་འཆང་རྡོ་རྗེ་རྣོན་པོ་རལ་གྲི་ཆེ་རྣམ་པར་དག་པ་འགྱུར་མེད་མཆོག། ཐེག་པ་ཆེན་པོ་སྡུག་བསྔལ་གཅོད། མཚོན་ཆ་ཆེན་པོ་རྡོ་རྗེ་ཆོས། རྡོ་རྗེ་ཟབ་མོ་ཛི་ན་ཛིག། རྡོ་རྗེ་བློ་གྲོས་དོན་བཞིན་རིག། ཕ་རོལ་ཕྱིན་པ་ཀུན་རྫོགས་པ། ས་རྣམས་ཐམས་ཅད་རྣམ་པར་བརྒྱན། རྣམ་པར་དག་པ་བདག་མེད་ཆོས། ཡང་དག་ཡེ་ཤེས་ཟླ་འོད་གསལ། སྒྱུ་འཕྲུལ་དྲྭ་བ་རྣལ་འབྱོར་ཆེ། རྒྱུད་ཀུན་གྱི་ནི་བདག་པོ་མཆོག། མ་ལུས་རྡོ་རྗེའི་སྐྱིལ་ཀྲུང་སྟེ། ཡེ་ཤེས་སྐུ་རྣམས་མ་ལུས་འཆང། ཀུན་ཏུ་བཟང་པོ་བློ་གྲོས་བཟང། ས་ཡི་སྙིང་པོ་འགྲོ་བ་འཛིན། སངས་རྒྱས་ཀུན་གྱི་སྙིང་པོ་ཆེ། སྣ་ཚོགས་སྤྲུལ་པའི་འཁོར་ལོ་འཆང། དངོས་པོ་ཀུན་གྱི་རང་བཞིན་མཆོག་དངོས་པོ་ཀུན་གྱི་རང་བཞིན་འཛིན་སྐྱེ་མེད་ཆོས་ལྡན་སྣ་ཚོགས་དོན་ཆོས་ཀུན་ངོ་བོ་ཉིད་འཆང། སྐད་ཅིག་གཅིག་ལ་ཤེས་རབ་ཆེས་ཆོས་ཀུན་ཁོང་དུ་ཆུད་པ་འཆང་ཆོས་ཀུན་མངོན་པར་རྟོགས་པ་སྟེ་ཐུབ་པ་བློ་མཆོག་ཡང་དག་མཐའ། མི་གཡོ་རབ་ཏུ་དང་བའི་བདག་རྫོགས་པའི་སངས་རྒྱས་བྱང་ཆུབ་འཆང་སངས་རྒྱས་ཀུན་གྱི་མངོན་སུམ་པ་ཡེ་ཤེས་མེ་ལྕེ་འོད་རབ་གསལ། འདོད་པའི་དོན་གྲུབ་དམ་པ་སྟེ་ངན་སོང་ཐམས་ཅད་རྣམ་སྦྱོང་བ་མགོན་པོ་སེམས་ཅན་ཀུན་གྱི་མཆོག་སེམས་ཅན་ཐམས་ཅད་རབ་གྲོལ་བྱེད།

དངོས་པོ་མ་ལུས་དོན་དགའ་བ་སྟོང་པ་ཉིད་དགའ་འདོད་ཆགས་བློ་སྲིད་པའི་འདོད་ཆགས་ལ་སོགས་འདས་སྲིད་པ་གསུམ་པོ་དགའ་བ་ཆེ། དག་པ་སྤྲིན་དཀར་བཞིན་དུ་དཀར་འོད་བཟང་སྟོན་ཀའི་ཟླ་བའི་འོད་ཉི་མ་འཆར་ཀའི་དཀྱིལ་ལྟར་མཛེས་འདོད་ཆགས་ཆེན་པོ་སེན་མོའི་འོད་ཟུར་ཕུད་བཟང་པོ་མཐོན་ཀའི་མཆོག་སྐྲ་མཆོག་མཐོན་ཀ་ཆེན་པོ་འཆང་ནོར་བུ་ཆེན་པོ་འོད་ཆགས་དཔལ་སངས་རྒྱས་སྤྲུལ་པའི་རྒྱན་དང་ལྡན། འཇིག་རྟེན་ཁམས་བརྒྱ་ཀུན་བསྐྱོད་པ་རྫུ་འཕྲུལ་རྐང་པའི་སྟོབས་ཆེན་ཏེ་དེ་ཉིད་དྲན་པ་ཆེན་པོ་འཆང་དྲན་པ་བཞི་པོ་ཏིང་འཛིན་རྒྱལ་བྱང་ཆུབ་ཡན་ལག་མེ་ཏོག་དགའ་དེ་བཞིན་གཤེགས་པ་ཡོན་ཏན་མཚོ་ལམ་གྱི་ཡན་ལག་བརྒྱད་ཚུལ་རིག་ཡང་དག་སངས་རྒྱས་ལམ་རིག་པ། སེམས་ཅན་ཀུན་ལ་ཤས་ཆེར་ཆགས་ནམ་མཁའ་ལྟ་བུར་ཆགས་པ་མེད་སེམས་ཅན་ཀུན་གྱི་ཡིད་ལས་སྐྱེས་སེམས་ཅན་ཀུན་གྱི་ཡིད་ལྟར་མགྱོགས་སེམས་ཅན་ཀུན་གྱི་དབང་དོན་ཤེས་སེམས་ཅན་ཀུན་གྱི་ཡིད་འཕྲོག་པ་ཕུང་པོ་ལྔ་དོན་དེ་ཉིད་ཤེས་རྣམ་དག་ཕུང་པོ་ལྔ་འཆང་ཐམས་ཅད་ངེས་འབྱུང་མཐའ་ལ་གནས་ཐམས་ཅད་ངེས་པར་འབྱུང་བ་མཁས་ཐམས་ཅད་ངེས་འབྱུང་ལམ་ལ་གནས་ཐམས་ཅད་ངེས་འབྱུང་སྟོན་པ་པོ

ཉོན་མོངས་ཁམས་རྣམས་དག་པའི་བདག་ལས་ཀྱི་ཁམས་རྣམས་ཟད་བྱེད་པ་ཆུ་བོ་རྒྱ་མཚོ་ཀུན་ལས་བརྒལ་སྦྱོར་བའི་དགོན་པ་ལས་ངེས་བྱུང། ཉོན་མོངས་ཉེ་ཉོན་ཀུན་ཉོན་མོངས་བག་ཆགས་བཅས་པ་རབ་སྤངས་པ་སྙིང་རྗེ་ཆེན་པོ་ཤེས་རབ་ཐབས་དོན་ཡོད་འགྲོ་བའི་དོན་བྱེད་པ། འདུ་ཤེས་ཐམས་ཅད་རབ་སྤངས་དོན་རྣམ་ཤེས་དོན་ནི་འགོག་པར་འཆང་སེམས་ཅན་ཀུན་གྱི་ཡིད་ཀྱི་ཡུལ་སེམས་ཅན་ཀུན་གྱི་ཡིད་གནས་པ། སེམས་ཅན་ཀུན་གྱི་ཡིད་ནང་གནས་དེ་དག་སེམས་དང་མཉམ་ཉིད་སོན་སེམས་ཅན་ཀུན་ཡིད་ཚིམ་པར་བྱེད་སེམས་ཅན་ཀུན་གྱི་ཡིད་དགའ་བ།

གསང་སྔགས་དོན་ཀུན་སྐྱེད་པ་པོ་ཐིག་ལེ་ཆེན་པོ་ཡི་གེ་མེད་སྟོང་པ་ཆེན་པོ་ཡི་གེ་ལྔ་ཐིག་ལེ་སྟོང་པ་ཡི་གེ་དྲུག། རྣམ་པ་ཐམས་ཅད་རྣམ་པ་མེད་བཅུ་དྲུག་ཕྱེད་ཕྱེད་ཐིག་ལེ་འཆང་ཆ་མེད་ཆ་ལྡན་ལས་འདས་པ་བསམ་གཏན་བཞི་པའི་རྩེ་མོ་འཆང། བསམ་གཏན་ཡན་ལག་ཀུན་ཤེས་ཤིང་ཏིང་འཛིན་རིགས་དང་རྒྱུད་རིག་པ་ཏིང་འཛིན་སྐུ་སྟེ་སྐུ་ཡི་མཆོག་ལོངས་སྤྱོད་རྫོགས་སྐུ་ཀུན་གྱི་རྒྱལ། སྤྲུལ་པའི་སྐུ་སྟེ་སྐུ་ཡི་མཆོག་སངས་རྒྱས་སྤྲུལ་པའི་རྒྱུད་འཆང་བ་ཕྱོགས་བཅུར་སྤྲུལ་པ་སྣ་ཚོགས་འགྱེད་ཇི་བཞིན་འགྲོ་བའི་དོན་བྱེད།

གཙོ་བོ་ཆོས་ཀྱི་སྦྱིན་པའི་བདག་ཕྱག་རྒྱ་བཞི་པོའི་དོན་སྟོན་པ། འགྲོ་བའི་བསྙེན་བཀུར་གནས་ཀྱི་མཆོག་ངེས་འབྱུང་གསུམ་པོ་བགྲོད་རྣམས། དོན་གྱི་དམ་པ་རྣམ་དག་དཔལ་འཇིག་རྟེན་གསུམ་གྱི་སྐལ་བཟང་ཆེ་དཔལ་ལྡན་འབྱོར་པ་ཀུན་བྱེད་པ་འཇམ་དཔལ་དཔལ་དང་ལྡན་པའི་མཆོག་མཆོག་སྦྱིན་རྡོ་རྗེ་མཆོག་ཁྱོད་འདུད་ཡང་དག་མཐར་གྱུར་ཁྱོད་ལ་འདུད་སྟོང་ཉིད་སྙིང་པོ་ཁྱོད་ལ་འདུད་སངས་རྒྱས་བྱང་ཆུབ་ཁྱོད་ལ་འདུད། སངས་རྒྱས་ཆགས་པ་ཁྱོད་ལ་འདུད་སངས་རྒྱས་འདོད་ལ་ཕྱག་འཚལ་འདུད་སངས་རྒྱས་དགྱེས་པ་ཁྱོད་ལ་འདུད་སངས་རྒྱས་རོལ་ལ་ཕྱག་འཚལ་སངས་རྒྱས་འཛུམ་པ་ཁྱོད་ལ་འདུད་སངས་རྒྱས་སྣང་ལ་ཕྱག་འཚལ་འདུད་སངས་རྒྱས་གསུང་བ་ཁྱོད་ལ་འདུད་སངས་རྒྱས་ཐུགས་ལ་ཕྱག་འཚལ། དངོས་མེད་ལས་བྱུང་ཁྱོད་ལ་འདུད་སངས་རྒྱས་འབྱུང་བ་ཁྱོད་ལ་འདུད་ནམ་མཁའ་ལས་བྱུང་ཁྱོད་ལ་འདུད་ཡེ་ཤེས་ལས་བྱུང་ཁྱོད་ལ།

རྣམ་མང་མགོན་པོ་གཞན་རྣམས་དང་གསང་དབང་ལག་ན་རྡོ་རྗེ་དེ་ཁྲོ་བོའི་རྒྱལ་པོར་བཅས་རྣམས་ཀྱིས་གསང་བསྟོད་ནས་ནི་ཚིག་འདི་གསོལ་མགོན་པོ་བདག་ཅག་རྗེས་ཡི་རང་ལེགས་སོ་ལེགས་སོ་ལེགས་པར་གསུངས་བདག་ཅག་ཡང་དག་རྫོགས་པ་ཡི་བྱང་ཆུབ་ཐོབ་པའི་དོན་ཆེན་མཛད་འགྲོ་བ་མགོན་མེད་རྣམས་དང་ནི་རྣམ་གྲོལ་འབྲས་བུ་འཚལ་བ་ཡི་རྣམ་དག་ལེགས་པའི་ལམ་འདི་ནི་སྒྱུ་འཕྲུལ་དྲྭ་བའི་ཚུལ་བསྟན་པ་ཟབ་ཅིང་ཡངས་ལ་རྒྱ་ཆེ་བ་དོན་ཆེན་འགྲོ་བའི་དོན་བྱེད་པ་སངས་རྒྱས་རྣམས་ཀྱི་ཡུལ་འདི་ནི་རྫོགས་པའི་སངས་རྒྱས་ཀུན་གྱིས་བཤད། འཕགས་པ་རྣལ་འབྱོར་ཆེན་པོའི་རྒྱུད་སྒྱུ་འཕྲུལ་དྲ་བ་སྟོང་ཕྲག་བཅུ་དྲུག་པ་ཏིང་ངེ་འཛིན་དྲ་བའི་ལེའུ་ལས་བྱུང་བ། བཅོམ་ལྡན་འདས་འཇམ་དཔལ་ཡེ་ཤེས་སེམས་དཔའི་དོན་དམ་པའི་མཚན་ཡང་དག་པར་བརྗོད་པ་བཅོམ་ལྡན་འདས་དེ་བཞིན་གཤེགས་པ་ཤཱཀྱ་ཐུབ་པས་གསུངས་པ།